དང་པོ་སྒོམ་ཉམས་ལེན་བྱས་དེ་ལ་ད་ད་དེ་ལ་ཞི་གནས་སོང་རེད་སྒོམ་ཉམས་ལེན་དང་པོ་བྱས་པ་ལ་ཞི་གནས་སོང་ད་དེ་ནས་སྒོམ་ཉམས་ལེན་དང་པོ་བྱས་འོང་དུས་དེ་ནས་སྦྱོར་དངོས་རྗེས་གསུམ་ཚང་དགོས་རེད་ཉམས་ལེན་བྱས་དེ་སྒོམ་ཉམས་ལེན་དང་པོ་བྱས་འོང་དུས་སྦྱོར་དངོས་རྗེས་གསུམ་ཚང་རེད་ད་སྦྱོར་དངོས་རྗེས་གསུམ་ཟེར་ན་དང་པོ་སྦྱོར་བ་སྐྱབས་འགྲོ་དང་སེམས་བསྐྱེད་དངོས་གཞི་སེམས་མ་ཡེངས་པ་བྱས་ནས་དྲན་པ། དྲན་པ་བསྟེན་ནས་དྲན་པ་དེའི་ངང་ལ་མ་ཡེངས་པར་བཞག་ཡས་དེ་རེད། རྗེས་ལ། བསྔོ་བ་དང་སྨོན་ལམ་དང་སྦྱོར་དངོས་རྗེས་གསུམ་ཚང་དགོས་རེད། དང་པོ་སྦྱོར་བ། སྐྱབས་འགྲོ་སེམས་བསྐྱེད། དངོས་གཞི། དྲན་པ། མ་ཡེངས་པར་བཞག་ཡས་དེ། དྲན་པ་མ་ཡེངས་པར་བྱ་ཡས་དེ་རེད། མཇུག་ལ། བསྔོ་བ་དང་སྨོན་ལམ་འོ་སྦྱོར་དངོས་རྗེས་གསུམ་ཚང་དགོས། ད་སྦྱོར་བ་དང་པོ་སྐྱབས་འགྲོ་སེམས་བསྐྱེད། སྐྱབས་འགྲོ་སེམས་བསྐྱེད་གཉིས་རེད་བ། ད་སྐྱབས་འགྲོ་ཟེར་དུས། དེ་ནས་སངས་རྒྱས་ཆོས་དགེ་འདུན་གསུམ་ལ་ད་སྐྱབས་སུ་མཆི་ཟེར། ད་སྐྱབས་སུ་མཆི་ཟེར་འོང་དུས། སྐྱབས་འགྲོ་ཟེར་བའི་དོན་དག་ངོ་མ་དེ། བསྟན་པ་དེ་ཁས་ལེན་པ། དཔེར་ན་སངས་རྒྱས་དེ་ང་རང་གི་སྟོན་པ། ང་རང་གི་དགེ་རྒན། ང་རང་གི་བླ་མ་ནང་བཞིན་བསམ་ནས་སངས་རྒྱས་ལ་སྟོན་པ་ཟེར། ད་དེ་ང་རང་ཁས་ལེན་ནས་སངས་རྒྱས་དེ་ང་གི་སྟོན་པ་ཡིན་བསམ་པ་དེ་སངས་རྒྱས་ལ་སྐྱབས་སུ་འགྲོ་བ་རེད། ཨ་ནི་ཆོས་ཟེར་མཁན་དེ་ང་རང་གི་ལམ། དཔེར་ན་ས་ཆ་གཅིག་ལ་འགྲོ་བ་ཡིན་ན་འགྲོ་ས་ཀྱི་ལམ་ཁ་འདྲ་བ་ཞིག་རེད། དེ་ནི་སངས་རྒྱས་དེ་ང་རང་ཚོ་གི་རྟེན། ང་རང་ཚོ་གི་མཐར་ཐུག་གི་ཐོབ་བྱ་དེ་ཡང་དེ་རེད་ཐོབ་བྱ་ཟེར་དུས་ང་རང་ཚོ་གི་ལས་ཀ་ག་རེ་བྱས་ནས་དོན་དག་དམིགས་ཡུལ་གྲུབ་འབྲས་བྱེད་རོགས། རྗེས་མ་གྲུབ་ཡས་དེ་གྲུབ་འབྲས་དེ་ལ། འདི་སངས་རྒྱས་ཀྱི་གོ་འཕང་རེད། དེ་སངས་རྒྱས་ཟེར་མཁན་དེ་དཔེར་ན་དཔེ་བཞག་ན། ང་འདི་ནས་རྡོ་རྗེ་གདན་ལ་རྒྱ་གར་རྡོ་རྗེ་གདན་ལ་འགྲོ་དགོས་བསམ་པ་ཡིན་ན། འོ་ད་རྡོ་རྗེ་གདན་དེ་སངས་རྒྱས་འདྲ་བ་ཅིག་རེད། མཐར་ཐུག་དམིགས་ཡུལ་དེ། ད་རྡོ་རྗེ་གདན་ལ་འགྲོ་ས་ཀྱི་ལམ་ཁ་འདྲ་པོ་དེ་ལ་ཆོས་སོང་བ་དམ་པའི་ཆོས་སངས་རྒྱས་གོ་འཕང་ཐོབ་པ་ལ་ཆོས་ལ་ཉམས་ལེན་བྱས་ནས། ཆོས་ཉམས་ལེན་བྱས་ནས་ད་ཆོས་ཀྱི། སྙིང་པོ་དེ་སྒོམ་རྒྱག་ཡས་དེ་རེད་བ་ཆོས་དེ། འདི་ང་རང་ཚོ་སྒོམ་རྒྱག་ཡས་རེད་དེ་ཆོས་སྒོམ་བརྒྱབ་ནས་ཆོས་ཀྱི་ཉམས་ལེན་བྱས་དེ་ལམ་ཀ་ཡིན་བསམ། འོ་དེ་བྱེད་དུས་དེ། ཆོས་ལ་སྐྱབས་སུ་འགྲོ་བ་རེད། དེ་ནས་ལམ་ཀ་ལ་འགྲོ་དུས་ང་རང་རོགས་པ་དགོས་རེད་བ། དཔེར་ན་ལམ་ཀ་ལ་ཅིག་བྱེད་ན། དེ་ནས་ང་རང་ལ་ཟ་ཡས་འཐུང་ཡས་རོགས་པ་དེ་མཉམ་དུ་ལམ་ཀ་སྟོན་མཁན་ལམ་ཀ་ག་བ་ཡོད་ལམ་ཀ་འདི་ནས་ཕར་འགྲོ་དགོས་རེད་ལམ་ཀ་འགྲོ་སྟངས་དེ་འདྲ་བྱེད་དགོས་རེད་ཟེར་ནས། དེ་ནས་ང་རང་ལ་རོགས་པ་རྩ་ནས་ཡར་སྦྱངས། རོགས་པ་གིས་ང་རང་ལ་རོགས་པ་བྱས་ནས་ལམ་ལ་འགྲོ་བ་འདྲ་བོ་བྱུང་བ་ཡིན་ན་འདི་ལ་དགེ་འདུན་ཟེར། འཕགས་པའི་དགེ་འདུན་ཟེར་འདི་ལམ་གྱི་གྲོགས། ང་རང་གི་གྲོགས་པོ་འདྲ་བོ་ཅིག་རེད། གྲོགས་པོ་གྲོགས་མོ་འདྲ་བོ་ཅིག་འོ་དེ་ཡིན་དུས་ད་དེ་འདྲའི་བསམ་བློ་བཏང་ནས་དེ་ལ་ཡང་སྐྱབས་འགྲོ་ཟེར་སྐྱབས་འགྲོ་དེ་དཔེ་གལ་ཆེན་པོ་རེད་དང་པོ་སྔོན་ལ་ང་ཚོ་སྒོམ་ཉམས་ལེན་བྱེད་པ་ལ་དམིགས་ཡུལ་འདི་ཤེས་དགོས་ཀྱི་ཡོད་རེད་དམིགས་ཡུལ་འདྲ་བོ་དེ། སྐྱབས་འགྲོ་དེ་རེད། ལས་དང་བྱ་བ་མི་ཚེ་ནང་ལ་ལས་དང་བྱ་བ་ག་རེ་བྱས་ན་ཡང་དང་པོ་དམིགས་ཡུལ་བྱེད་དགོས་རེད་མི་སུ་ཡིན་ན་ཡང་ང་རང་ཚོ་དེང་སང་གི་སྐད་ཆ་ལ་ཡ། ཁྱེད་རང་གི་རྨི་ལམ་ག་རེ་ཡོད་ཟེར་ལབ་ཀི་འདུག་རྨི་ལམ་ཟེར་དུས་ད་ང་རང་གི་ད་དེ་འདྲ་ཅིག་བྱེད་ཀི་ཡིན་མི་ཚེ་ནང་ལ་ང་གི་སེམས་ནང་གི་ལས་ཀ་དོན་དག་དེ་འདྲ་ཅིག་སྒྲུབ་ཀི་ཡོད་བསམ་ནས་དམིགས་ཡུལ་བྱེད་དགོས་འོ་ད་འདི་སྐྱབས་འགྲོ་དེ་རེད། དེ་ཡིན་ན་ང་རང་ཚོ་དམིགས་ཡུལ་དེ་སྒོམ་རྒྱག་པའི་དམིགས་ཡུལ། མཐར་ཐུག་དེ་ག་རེ་ཟེར་ན་སངས་རྒྱས་གོ་འཕང་ཐོབ་ཡག། ད་དེ་ཐོབ་པའི་ཆེད་དུ་ལམ། ཆོས་དེ་ང་རང་གི་ལམ། དེ་ནས་དེ་གི་གྲོགས། འཕགས་པའི་དགེ་འདུན། འོ་དེ་འདྲ་བྱས་ནས། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ། དེ་ནས་འདིའི་རྗེས་ལ་སེམས་བསྐྱེད་སོ་གཉིས་པ། ད་སེམས་བསྐྱེད་ཟེར་དུས་ད་དེ་འདྲའི་གི་དམིགས་ཡུལ་དེ། དཔེར་ན་འདི་ནས་རྒྱ་གར་རྡོ་རྗེ་གདན་དུ་འགྲོ་བར་བྱེད་པ་ལ་ལམ་ཁ་ལ་ཡང་སྐབས་སྐབས་ལ་བར་ཆད་ཡོད་རེད་སྐབས་སྐབས་ལ་ཡང་ལམ་ནོར་འགྲོ་གི་རེད་སྐབས་རེ་ལམ། འཆུག་འགྲོ་གི་རེད་སྐབས་རེ་སེམས་ཤུགས་ཕམ་འགྲོ་གི་རེད་འོ་ད་དེ་འདྲ་ཡོད་པ་ཡིན་དུས་ད་ལམ་འདི་གོལ་ས་དང་ནོར་ས་ལ་མ་འགྲོ་ནས་ལམ་ཡང་དག་པ་ལ་ཁྲིད་ད་ག་རེ་ཟེར་ན་སེམས་བསྐྱེད་བྱང་ཆུབ་ཀྱི་སེམས་ཟེར་ད་བྱང་ཆུབ་ཀྱི་སེམས་ཟེར་ན་ད་དེ་རིང་ང་སྒོམ་རྒྱག་གི་ཡིན་སྒོམ་རྒྱག་པ་དེ་སངས་རྒྱས་གོ་འཕང་ཐོབ་པའི་ཆེད་དུ་སྒོམ་རྒྱག་གི་ཡིན་བསམ་གྱི་ཡོད་རེད་དེ་སུ་སངས་རྒྱས་གོ་འཕང་ཐོབ་ཀྱི་ཡིན་ང་རང་གཅིག་པོ་མ་རེད་གཞན་ཕན། བྱམས་པ་དང་སྙིང་རྗེ་ཅན། ནམ་མཁའི་མཐའ་དང་མཉམ་པའི་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ངས་སངས་རྒྱས་གོ་འཕང་ལ་འགོད་ཀྱི་ཡིན་ཁྲིད་ཀྱི་ཡིན་ཟེར་ང་གིས་དེ་གའི་དོན་དག་ལ་དེ་རིང་ང་སྒོམ་རྒྱག་གི་ཡིན་བསམ་ནས་དེ་ནས་བྱམས་པ་དང་སྙིང་རྗེ་བྱང་ཆུབ་སེམས་ང་རང་ལ་ཡོད་ན་དེ་ག་དུས་ནས་ལམ་ནོར་གི་མ་རེད་གསུངས་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་སྐྱབས་འགྲོ་དང་སེམས་བསྐྱེད་གཉིས་ལ་ཡ་དེ་ནས་སྦྱོར་བ་སྐྱབས་འགྲོ་སེམས་བསྐྱེད་གཉིས་སོང་རེད། འོ་ཡ། དེ་ནས་ད་ད་ལྟ་ང་རང་ཚོ་དེ་འདྲའི་ཕྱིར་ཉམས་ལེན་ཆ་ལ་བྱས་ཡིན་ད། ད་སྒོམ་ཉམས་ལེན་བྱེད་ཡག་ལ། དང་པོ་གཟུགས་པོ་གི་གནད་ལུས་གནད་ཟེར་མཁན་དེ་གལ་ཆེན་པོ་རེད་ལུས་གནད་ཟེར་ཡོང་དུས། གཟུགས་པོ་དྲང་པོ་བྱས་བསྡད་དགོས་རེད། གཟུགས་པོ་དྲང་པོ། སྒལ་ཚིགས་གཟུགས་པོ་ནང་ལ་སྒལ་ཚིགས་ཞིག་འདུག་དེ་དྲང་པོ་ཅིག་ཡིན་ན་ཡང། བསྡམས་ནས་དེ་འདྲ་ཅན་དྲང་པོ་བསྡད་པ་མ་རེད། ལྷོད་ལྷོད་བྱས་ནས་དྲང་པོ་བྱས་བསྡད། དེ་ནས་རྐང་པ་སྐྱིལ་ཀྲུང་བཅའ།

དེ་ནས་སྐྱབས་འགྲོ་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་ཟེར་ཚིག་བཞི་ཡོད་རེད་པ་དེ་ཁྱེད་རང་ཚོ་འདོན་ཤེས་ན་འདོན། འདོན་མ་ཤེས་ན་ཡང་ཁ་ནས་འདོན་མ་ཤེས་ན་ཁྱད་པར་ཡོད་མ་སེམས་ནས་ད་ང་སྐྱབས་འགྲོ་བྱེད་ཀྱི་ཡིན་བསམ་ནས་སྐྱབས་འགྲོ། དེ་ནས་དང་པོ་ཚར་གཉིས་འདོན་ཡ་ཡིན། ཨོ་ད་ད་ལག་པ་ཐལ་མོ་སྦྱར། འགྲེལ་ཆེན་ལག་པ་ཐལ་མོ་སྦྱར་གཟུགས་པོ་ལྷོད་ལྷོད་བྱས་ནས་དེ་ནས་སངས་རྒྱས་ཆོས་དགེ་འདུན་གསུམ་ལ་ང་སྐྱབས་སུ་འགྲོ་གི་ཡིན། ཉི་མ་དེ་རིང་ནས་བཟུང་སྟེ། དེ་ནས་ཐ་མ་ང་སངས་རྒྱས་གོ་འཕང་མ་ཐོབ་ཀྱི་བར་དུ། དེ་ནས་དཀོན་མཆོག་གསུམ་མཁྱེན། དཀོན་མཆོག་གསུམ་དེ་ང་གི་ཕ་མ་ནང་བཞིན། ང་གི་གྲོགས་པོ་གྲོགས་མོ་ནང་བཞིན། ང་གི་དཔོན་པོ་ང་གི་སྐྱབས་ང་གི་རེ་ས། སངས་རྒྱས་དེ་ང་གི་སྟོན་པ། དམ་པའི་ཆོས་དེ་ངག་གི་ལམ། ཨ་ནི་འཕགས་པའི་དགེ་འདུན་དེ་ང་གི་ལམ་སྒྲུབ་པའི། གྲོགས། གྲོགས་པོ་གྲོགས་མོ་འདྲ་བོ་ཡིན། བསམ་པ་བྱས། སེམས་ནང་ལ་བཞག་ཤོག་ཨ། ཧོ། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། དཀོན་མཆོག་གསུམ་མཁྱེན་སྐྱབས་སུ་མཆི། བསམ་པ་བྱས། ཡང་སྐྱབས་འགྲོ་འདོན་ཡ་ཡིན་ད། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ། བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ཨོ་ཡ། དེ་ནས་ད་དེའི་རྗེས་སུ་སེམས་བསྐྱེད་བྱེད་ཀྱི་ཡིན། ད་བྱང་ཆུབ་སེམས་བསྐྱེད་ཟེར་དུས། ད་ང་གིས་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ད་ལྟ། འཁོར་བ་ལ་འཁྱམས་ནས་ང་རང་ཡང་འཁོར་བར་འཁྱམས་ནས་ང་རང་ལ་སྡུག་བསྔལ་མང་པོ་ཡོད་རེད་དཀའ་ངལ་མང་པོ་ཡོད་རེད། དེ་ནས། སེམས་ནང་འདོད་པ་དེ་ཐོག་ཏུ་སེམས་ནང་ལ་གང་བསམ་པ་དེ་ཐོག་ཏུ་མ་བབས་ནས་དཀའ་ལས་མང་པོ་འདུག་ཨ་ནི་མི་དགོས་བསམ་པ་དེ་ང་རང་ཐོག་ལ་ཀྱག་ཀྱག་བྱེད་མཁན་ནང་བཞིན་ཡོང་ནས་བར་ཆད་ཡོང་རྐྱེན་ངན་ཡོང་ན་ཚ་ཡོང་ང་གི་བསམ་དོན་དེ་ཏག་ཏག་མ་གྲུབ། དེ་ཡིན་དུས་ད་འདོད་པ་བཙལ་གྱིས་མི་རྙེད་པའི་སྡུག་བསྔལ་མི་འདོད་པ་ཐོག་ཏུ་བབས་པའི་སྡུག་བསྔལ། དེ་ནི་འགྲོ་བ་རིགས་དྲུག། འཁོར་བ་ཁབ་ཀྱི་རྩེ་མོ་ལ་བདེ་བ་ནམ་ཡང་ཡོད་མ་ཡིན་ཟེར་ག་བ་ལ་ཡང་སྡུག་བསྔལ་མ་གཏོགས་ཡོད་མ་རེད། དེ་ནི་ད་ང་རང། ང་རང་དང་སེམས་ཅན་ཐམས་ཅད་འཁོར་བ་སྡུག་བསྔལ་འདི་ལས་ཐར་ནས་ང་གིས་ད་ང་སངས་རྒྱས་ས་ལ་ཁྲིད་འགྲོ་གི་ཡིན། ཐམས་ཅད། མི་ཐམས་ཅད་དུད་འགྲོ་ཐམས་ཅད་སེམས་ཅན་ཐམས་ཅད་ང་སངས་རྒྱས་ས་ལ་ཁྲིད་འགྲོ་གི་ཡིན། དེས་སེམས་ཅན་ཐམས་ཅད་སངས་རྒྱས་ས་ལ་ཁྲིད་ཡ་ལ། ད་ལྟ་ཁྱེད་རང་ལ་ནུས་པ་ཡོད་རེད་ཡོད་མ་རེད། ཁྱེད་རང་ད་ལྟ་སེམས་ཅན་སངས་རྒྱས་ས་ལ་ཁྲིད་ཐུབ་ཀྱི་རེད་ཐུབ་ཀྱི་མ་རེད། ད་ལྟ་ཐུབ་ཀྱི་མ་རེད། གཞན། མི། མི་གཞན་དག་ཚོ་སངས་རྒྱས་སར་ཁྲིད་ཕར་བཞག། ང་རང་ཡང་ཁྲིད་ཐུབ་ཀྱི་མི་འདུག་ཨ། དེ་ནི་ད། དེ་འདྲའི་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ཁྲིད་ཡ་ལ། ཐབས་ཤེས་ག་རེ་ཡོད་ཟེར་ན་སྒོམ་རྒྱག་པ་རེད། ཨོ་ད་ངས། ག་ལེ་ག་ལེ་སེམས་ཅན་ཐམས་ཅད་སངས་རྒྱས་ས་ལ་ཁྲིད་འགྲོ་གི་ཡིན། དེ་ཁྲིད་ཡའི་ནུས་པ་ད་ལྟ་ང་ལ་མི་འདུག། འོ་དེ་ནུས་པ་ཐོབ་པའི་ཆེད་དུ་ད་ངས་སྒོམ་རྒྱག་པ་ཡིན། བསམ་པ་བྱས་ནས། འོ་དེ་འདྲ་སེམས་ནང་བཞག་ཞོག་ཨ་ད་དེ་རིང་ང་ཚོ་སྒོམ་རྒྱག་གི་རེད་པ། སྒོམ་རྒྱག་པ་དེ་དོན་དག་འདི་གི་ཆེད་དུ་ཡིན། བསམ་པ་བྱས། ཡང་སངས་རྒྱས་ཆོས་དང་ཚར་གཅིག་འདོན་ཡ་ཡིན། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས།